ང་ཅག་མཆོད་མེ་རེ་རེ་སྒྲོན་པའི་སྐབས་ལ། མུན་ནག་གི་ནང་ནས་མཆོད་མེ་ཟིག་སྒྲོན་ཡེ་ར་གསལ་ཁ་འགྱུར་རྒྱུ། སོ་སོའི་བསམ་བློའི་ནང་ལ་འདི་མོ་ཟིག་གསར་སྐྱེས་ཀྱི་ཤེས་རབ་ཟིག་སྐྱེ་བའི་སྨོན་ལམ། འདིས་ཤེས་རབ་འདི་འདི་རེད། ཡར་རྒྱས་འགྲོ་རྒྱུ་ད་ཤེས་རབ་འདི་མོ་ཟིག་སད་དགོས་བསམ་གྱི་རྟེན་འབྲེལ་དེ་སྒྲིག་གོ་ནི་རེད་དེ་མོ་ཟིག་ཁྱེད་ཅག་གི་ཡིན་ད་མིན་གི་བསམ་བློའི་ནང་ཤར་རྒྱུ་གལ་ཆེན་པོ་རེད། བི་ཆི་མཆོད་པ་བཤམ་རྒྱུ་ད་མར་མེ་སྒྲོན་རྒྱུ་ལ་སོགས་པ་འདི་ཐམས་ཅད་དངོས་གནས་དྲང་ནས་གི་བཤད་པ་དགའ་ཏག་ཏག་རེད། རེད་དེ་དེ་དག་གི་གནས་ལུགས་དེ་དག་གི་རྒྱུ་མཚན་ད་རུང་ཙིག་ཟིག་ཧ་གོ་ན་དེ་ལས་ཀྱང་ཡག་པ་རེད།

ད་རེད་སོང་ཙི་གི་ཆོས་གི་ནང་གི་ཤེས་རབ་དགོས་རྒྱུ་འོ་ད་ཙི་གི་ལྟོ་ཁ་མཐོན་པོ་ཟིག་རེད་ད་མ་གཞི་ནས་ཉིད་དུ་ཤེས་རབ་ལ་དགའ་རྒྱུ་འོ་ད་གཙོ་བོ་རེད་ད་མ་གཞི་ནས་ཉིད་དུ་ཤེས་རབ་ཀྱི་རིགས་གང་དང་གང་ཡིན་ན་དེ་དགའ་ནས་ཡོང་ཙི་གི་རིམ་པས་རིམ་པས་ཆོས་གི་ཤེས་རབ་ཡེ་ར་ཐག་ཇེ་ཉེ་འགྲོ་རྒྱུ་གི་བག་ཆགས་འཇོག་ནི་རེད་ད་རེད་སོང་ཙི་གི་ཤེས་རིག་སློབ་གསོ་དང་ཡོན་ཏན་དུ་མཐོང་ཆེན་འཛིན་རྒྱུ་གལ་ཆེན་པོ་རེད་ཟེར་ནས། ང་ཅག་གི་མི་རིགས་འདི་ནང་པ་སངས་རྒྱས་ཆོས་དད་པ་བྱུང་གི་འཛིན།

ཡིད་ཆེས་ས་གི་ཆོས་དང་སེམས་བཟང་བོ་དང་ཤེས་རབ་གཉིས་ཀ་རྩ་བ་ཡིན་ནི་ཆོས་ལུགས་ཟིག་ཡིན་དུས། དེ་ཡིད་ཆེས་ཡོད་སྟབས་ཀྱིས་སོ་སོ་སེམས་བཟང་བོ་དང་བརྩེ་བ་དགའ་རྒྱུ་དང་ཤེས་རབ་ཡང་དགའ་རྒྱུ་ཤིན་ཏུ་གལ་ཆེན་པོ་རེད། ད་ཤེས་རིག་ག་དགའ་ནི་ཟེར་ན་ཆི་མོ་ཟིག་རེད་ཟེར་ན་ད་དེ་རིང་ནས་ང་ཤེས་རིག་ག་དགའ་ནི་ཡིན་ཟེར་ན་ལྷག་པར་དུ་ལོ་ལྔ་བཅུ་དྲུག་ཅུ་ཟིག་ག་ཐོན་སོང་ན་ཟིག་ག་ད་ཤེས་རིག་སློབ་སྦྱོང་ཆེན་པོ་ཟིག་ཟེར་ན་རྫུན་པ་རེད་དེ། སོ་སོའི་མི་རབས་ཕྱི་མ། སོ་སོའི་ཁྱིམ་ཚང་གི་ནང་གི་ཞ་ཡི་དང་མི་རབས་ཕྱི་མ་ཤེས་རིག་སློབ་གསོ་ཐོབ་རྒྱུ་སློབ་གྲྭ་ཟིག་གི་ནང་གཏོང་རྒྱུ།

སེམས་བཟང་པོ་ཉམས་སུ་ལེན་མཁན་གྱི་སྐྱེ་བོ་ཟིག་གམ་མྱི་ཚེ་གང་བོ་ཕྱིས་མི་ཟིག་དགའ་ནི་གུས་བཀུར་ཡིད་རང་སོ་སོའི་བསམ་པའི་ནང་ཕན་ཏུ་འདི་ཙམ་ཙམ་མ་གཏོགས་དུ་བྱིན་རླབས་ཞིག་གིས་ཟིག་བྱིན་རླབས་དུ་ཟིག་གི་འདི་ཁ་གོ་ག་འོན་ཅི་ཁ་ནང་རག་བཞག་ནོ་བྱིན་རླབས་མ་རེད་དེ། ཡིན་ནའང་སྔགས་ཀྱི་ཐོག་ནས་བཤད་ན་དེ་རྟེན་འབྲེལ་ཟིག་བཤད་རྒྱུ་ཡོད་ནི་རེད་ར་དེ་རྒྱུ་མཚན་བཤད་རྒྱུ་ཡོད་ནི་རེད་མ་གཏོགས་བྱིན་རླབས་དུ་ཞག་ཟིག་གི་ཡིན་ད་མིན་གི་ད་ཙིག་ག་ཅིག་ཚེ་རིལ་ཟིན་ན་ང་ཁ་རག་གི།

རྒྱལ་བ་ཐམས་ཅད་ཀྱི་བརྩེ་བའམ་སྙིང་རྗེ་ཆེན་པོ་གཟུགས་ཀྱི་ངོ་བོར་བསྡུས་ནོ་འཕགས་པ་ཐུགས་རྗེ་ཆེན་པོ་རེད། རྒྱལ་བ་ཐམས་ཅད་ཀྱི་ནུས་པ་ཕྱོགས་གཅིག་ཏུ་བསྡུས་ནོ་གཟུགས་ཅན་འདི་གར་དུ་གསང་བའི་བདག་པོ་རེད་ལ། དེ་སོང་ཙི་གི་དག་དང་བསམ་བློ་བྱེད་ཚུལ་ན་རིགས་གསུམ་མགོན་པོའི་སྙིང་སྟོབས་ཟེར་ན་ཆོག་པ་གང་ལྟར། དེ་མོ་ཟིག་ག་དད་པ་ཡོད་དུས་ད་ཤེས་རབ་བརྩེ་བ་ནུས་པ་འདི་སོ་སོའི་མི་ཚེ་གི་ཉམས་ལེན་ཟིག་ག་ཁྱེར་ནས་འདི་མི་རིགས་འདི་གི་སྙིང་སྟོབས་ཁྱིམ་ཚང་གི་སྙིང་སྟོབས་མི་རབས་ཕྱི་མ་ཕྱི་མ་དགོས་རྒྱུ་བརྩེ་བ་བྱམས་པ་ནུས་པ་གསུམ་ཡིན་ཟེར་ན་འདི་མོ་ཟིག་ཉམས་སུ་བླངས་ནས་སོང་ན། ཆོས་གོས་བཏང་ནའང་འགྲིག་འདོད་མ་རེད་ད། ངེས་འབྱུང་གིས་རྩིས་ཟིན་པའི་ཞི་བ་བྱང་ཆུབ་ཀྱི་ལམ་མ་འགྲོ་རྒྱུ་ཡིན་མིན་མི་ཤེས་གདའ། མི་རིགས་ཟིག་གི་ཡོངས་ཁྱབ་ནས་སོ་སོའི་དད་པ་བྱེད་ས་འདི་བརྩེ་བ་བྱམས་པ་ནུས་པ་གསུམ་པོ་ཉམས་སུ་ལེན་ནོ་དེ་གཙོ་བོ་ཡིན་བསམ་ན་ཡ་ཧུ་ད་པ་གི་མི་རིགས་གི་ཉམས་སུ་ལེན་རྒྱུ་ད་ཧར་ན་ཡོད་ནི་མ་རེད་ལ། ད་གིན་ཆོས་ཡ་དད་པ་ཡིན་ནི་ཡིན་ཟིག་དད་པ་དེ་གི་སོ་སོ་བག་འཁུམས་རྨོངས་པ་དངོས་གནས་དྲང་ནས་དཔྱད་པ་རྒྱག་རྒྱུ་མི་དགའ་ནི་རིག་གནས་ཡ་མི་དགའ་ནི་ཤེས་ཡོན་ཡ་མི་དགའ་ནི་ད་སེམས་བཟང་པོ་ཕལ་ཆེར་དགའ་རྒྱུ་རེད་ར།

དངོས་ཡོད་གནས་ཚུལ་དང་འགལ་བ་ཡིན་དུས་སངས་རྒྱས་ཀྱི་ཆོས་ཀྱི་དངོས་ཡོད་གནས་ཚུལ་གཙོ་བོར་འཛིན་པ་རེད། སྐུ་རིམ་བསྒྲུབས་ན་མི་བཟང་གི་ཟེར་ནི་ཁྱོན་ནས་མིན་ད་དངོས་གནས་དྲང་ནས་ཡང་ཕྱོགས་གཞན་ཞིག་ནས་གཏན་གཏན་ཕན་ཟིག་གི་རེད་ད་རྒྱུ་རྐྱེན་གཙོ་བོ་གང་རེད་དེ་བསམ་བློ་བཏང་དགོས་འདུག་སངས་རྒྱས་བཅོམ་ལྡན་འདས་ཀྱི་ཕྱིར་གྱི་ཕྱག་གིས། མི་བདེན་ན་གཞན་པ་འདི་ལས་བྲིས་ད། དབུ་མ་ཕར་ཕྱིན་ཚད་མ་གང་གི་ནང་ན་ཡང་བླ་མ་སློབ་སྦྱོང་བ་ནི་འདི་ག་སོ་སོའི་འབད་པའི་སྒོ་ནས་སྡུག་རུས་བརྒྱབ་ན་གནས་ལུགས་མཐོང་བའི་ཤེས་རབ་ཏུ་ཡར་རྒྱས་བཏང་སེམས་བཟང་པོ་ཡར་རྒྱས་བཏང་རྒྱུ་མིན་ན་ཤེས་རབ་ཏུ་སྐུ་རིམ་བརྟེན་ནས་ཡར་རྒྱས་བཏང་རྒྱུ་ཙམ་མདོ་རྒྱུད་དགོངས་འགྲེལ་གྱི་ནང་གསུངས་ཡོད་མ་རེད། དངོས་གནས་དྲང་བདེན་ཡོད་མ་རེད་ད། ཨ་ད་ཀུན་རྫོབ་བདེན་པ་དང་དོན་དམ་གྱི་རྣམ་གཞག་བཤད་ནུས་གང་མ་ཤེས་ན་སོང་བ་སྐུ་རིམ་སྒྲུབ་དགོས་ཟེར་རྒྱུ་ཆོས་ནི་ཡོད་ནི་མ་རེད། གཞི་དེ། དངོས་གནས་དྲང་བདེན་གྱི་སྟོང་ཉིད་རྟོགས་པའི་ཤེས་རབ་ཉམས་སུ་བླངས་ན་ཚོགས་གསུམ་སྒྲིལ་གྱི་སྟེང་ནས་ཉམས་སུ་ལེན་རྒྱུ་ཡོད་ནི་རེད། སྐུ་རིམ་རྐྱང་རྐྱང་བསྒྲུབས་ནས་འགྱུར་གྱི་ཡོད་ནི་མ་རེད་མ་གཏོགས་རྒྱུ་མཚན་སོ་སོ་སོས་བསྒྲུབས་ནས་སོང་ན་ཡང་བྱ་བ་སྐུ་རིམ་འདྲ་དེ་མོ་ཡིན་ན་ཕན་ཏན་ཏན་ཡོད་སྲིད་ཀི་རེད་ར་ཡིན་ན་ཡང་གཙོ་བོ་གང་རེད་ད་ཧ་གོ་དགོས་ནི་རེད་ཅིག་ཞ་ཡི་གི་སློབ་སྦྱོང་གི་ཐོག་གཟི་ནི་གཟི་ཁྲི་ཙི་ག་སྒོར་མོ་བརྒྱ་ཐམ་པ་བཏང་དགོས་ན་བཏང་མི་བྲ་ནི་ད་ག་སྐུ་རིམ་གི་ཐོག་ཁྲི་ཟིག་བཏང་ཆོག་ཙི་ག་ནོར་འཁྲུལ་རེད་ཅིག།